སྤྱི་དོན་ལེགས་པར་མཐའ་བཅད་པ་སྤྱི་ཡི་དོན་གྱི་གནས་སྐབས་སུ་ལེགས་པར་མཐའ་བཅད་པར་བྱེད། ཧ་ཅང་གི་ཚིག་དོན་རྣོ་བ་ཡིན་པར་བྱེད། ཨ་ནི་དོན་གསལ་བ་ཡིན་པར་བྱེད། ཚིག་དོན་དྲིལ་བ་ཡིན་པར་བྱེད། ཡིད་ཆེས་པའི་གི་ལུང་དང་མི་འགལ་བ་སྟེ་ལྔ་དེ་ལབ་ཀྱི་འདུག་སེམས་ཕན་ཁྱད་ཆོས་ལྔ་དེ་ལབ་དུས་ཀར། སྤྱི་དོན་ལེགས་པར་མཐའ་བཅད་པ་དེ་རེད་བ། ཚིག་དོན་རྣོ་བ་དང་གསལ་བ་དང་ཨ་ནི་ཚིག་དོན་དྲིལ་བ་སོགས་ལ། དཔེ་ཚིག་རྣོ་བོ། ཤིང་ཡོད་དུས་གང་ལ་རྣོ་བོ། ཧ་ཅང་གི་དཔེ། ཚིག་དང་དེའི་དོན་དག་དེ་གསལ་བོ་ཡོད་པ། ཨ་ནི་གཞུང་དེ་ཧ་ཅང་རྡོག་དྲིལ་པོ་ཡིན་པ། ཡིན་པ་ཙམ་དུ་མ་ཟད་ཡིད་ཆེས་པའི་གི་གཞུང་ལུགས་དང་མི་འགལ་བ་དེ་འདྲས་ཀྱི་ཡོད་རེད། དེ་འདྲས་ཀྱི་ཁྱད་ཆོས་ལྔ་དེ་ལབ་ཀྱི་འདུག་ད། བྱས་ནས་ད་དེ་ཁ་བྱང་དེ་གཅིག་ཀློག་བྱས་ནས་དེ་ནས་དངོས་གཞི་ལ་མར་འགྲོ་ཞེས་ང་རེད། ཁ་བྱང་དེ་ལ་ང་ཚོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མན་ངག་གི་བསྟན་བཅོས་མངོན་པར་རྟོགས་པའི་རྒྱན་འགྲེལ་པ་དང་བཅས་པའི་རྒྱ་ཆེར་བཤད་པ་ལེགས་བཤད་གསེར་གྱི་ཕྲེང་བ་དང།

ད་ང་ཚོ་འདིས་དངོས་གཞི་དེ་དང་དེར་འཇིག་ཚོགས་ལ་ལྟ་བའི་རི་བོ་ཉི་ཤུ་མཐོ་ལ་བརླིང་བའི་ངོས་ཀུན་ནས་བསྐོར་ཅིང་མ་རིག་པའི་མུན་པ་འཐུག་པོ་ཅན་ལྟ་བ་ངན་པ་སྣ་ཚོགས་པའི་འཁྲི་ཤིང་གིས་ཐར་པའི་ལམ་བསྒྲིབས་ལ་ཕྲ་རྒྱས་དུག་གི་ལྗོན་ཤིང་སྡུག་བསྔལ་གྱི་འབྲས་བུ་ཡིད་དུ་མི་འོང་བ་སྟེར་བས་འཁྲིགས་པ་སྲིད་པའི་ཆུ་ཀླུང་གི་འོབས་ཆེན་པོས་ཡོངས་སུ་འཁྱུད་པའི་གི་འཁོར་བའི་འབྲོག་དགོན་པ་ཆེན་པོ་ལས་ལུས་ཅན་མཐའ་དག་བསྒྲལ་ཏེ་ཟེར་འདིའི་སྐབས་སུ་ཡུན་ཡལ་ཏེ་ང་ཚོ་འཁོར་བ་ཁྱད་ཆོས་ལྔ་ལྡན་ཟེར་ལབ་དགོས་རེད་འཁོར་བ་ཁྱད་ཆོས་ལྔ་ལྡན་གྱི་ཐ་སྙད་དེ་གསེར་ཕྲེང་སྡོམ་ན་ཡོད་པ་ཡིན་ཙང་དེ་སླེབས་ཟེར་གི་རེད།

ཐོབ་པའི་གི་དེ་ནས་སྐུ་བཞི་ཡི་གོ་འཕང། དེ་ལ་འགོད་པར་བཞེད་པའི་གི་ཐུགས་རྗེ་ཆེན་པོ་དང་ལྡན་པ། འགྲོ་བ་རྣམས་ཀྱི་སྐྱབས་དང་མགོན་དང་དཔུང་གཉེན་མཆོག་ཏུ་གྱུར་པའི་བདག་ཅག་གི་སྟོན་པ་དེས་སྲིད་པའི་སྡུག་བསྔལ་བརྒྱ་ཕྲག་གཞོམ་པའི་ཐབས་སུ་སྐལ་བ་དང་ལྡན་པའི་གདུལ་བྱ་རྣམས་ལ་དམ་པའི་ཆོས་ཀྱི་བདུད་རྩི་ཇི་སྙེད་ཅིག་བཀའ་སྩལ་པ་རྣམས་ཀྱི་ནང་ནས་ཆེས་ཤིན་ཏུ་ཟབ་པ་དང་ལྡན་པ་ནི་རྒྱལ་བ་ཀུན་གྱི་བགྲོད་པ་གཅིག་པའི་ལམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ་སྡེ་རིན་པོ་ཆེ་འདི་ཡིན་ལ། ད་རྡོག་རྡོག་དེ་རེད་ད། ཞེས་སྒོ་མི་དོ་བ་ད་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་དེ་དག་གལ་ཆེ་ཤོས་ཅིག་ཡིན་པ་ཡིན་ཙང་ད་དེའི་སྐད་ཆ་དེ་ཞིག་དགོས་རེད་དེ་གལ་ཆེ་སྟངས་དེ་ཡང་འདིའི་བརྗོད་བྱ་དེ་ལ་དུས་གསུམ་གྱི་རྒྱལ་བ་ཐམས་ཅད་ཀྱི་བགྲོད་པ་གཅིག་པའི་ལམ་དེ་བསྟན་ཡོད་རེད་ལབ་རོགས་ཨ། བགྲོད་པ་གཅིག་པའི་ལམ་དེ་ག་རེ་ཟེར་ན་གཙོ་བོ་སངས་རྒྱས་ཀྱི་སར་བགྲོད་པར་བྱེད་པའི་ཀྱི་ལམ་ཀ་དེ་གཅིག་རང་སྟོང་ཉིད་རྟོགས་པའི་ཤེས་རབ་དེ། ཨང། རེད་པ། ད་སྟོང་ཉིད་རྟོགས་པའི་ཤེས་རབ་དེ་ལ་བརྟེན་ནས་འདས་པའི་སངས་རྒྱས་ཐམས་ཅད་སངས་རྒྱས་པ་ད་ལྟར་སངས་རྒྱས་བཞིན་པ་མ་འོངས་པ་ན་སངས་རྒྱས་པར་འགྱུར་བ་ཡིན་ཙང་དེ་འདྲ་བའི་ཟབ་མོ་སྟོང་ཉིད་རྟོགས་པའི་གི་ཤེས་རབ་དེ་ལ་བགྲོད་པ་གཅིག་པའི་ལམ་ཟེར་ལབ་ཀྱི་འདུག་དེ་བརྗོད་བྱར་བྱེད་པའི་གི་བསྟན་བཅོས་ཡིན་པ་ཡིན་ཙང་ཆོས་ཀྱི་ཕུང་པོ་ཇི་སྙེད་ཅིག་བཀའ་སྩལ་པ་རྣམས་ཀྱི་ནང་ནས་ཆེས་མཆོག་ཏུ་གྱུར་པ་དེ་ཤེར་ཕྱིན་གྱི་མདོ་རེད། མཆོག་ཏུ་གྱུར་པ་ཡིན་སྟངས་ཤིག་ཟེར་ལབ་ན་དེ་འདྲས་ཀྱི་རེད་བ་དེ་བྱེད། ད་དེ་ཡན་གྱིས་འགྲིག་པ་བྱེད། ད་དེ་ལ།

ཤེར་ཕྱིན་གྱི་མདོ་ཡི་གི་དགོངས་པ་འགྲེལ་བའི་གི་བསྟན་བཅོས་མང་པོ་ཅིག་ཡོད་པ་རེད་དེ། ཡིན་པ་ཡིན་ན་ཡང་ད་དགོངས་འགྲེལ་གཙོ་བོར་གྱུར་པ་དེ་ག་རེ་རེད་ཟེར་ན་ཤིང་རྟ་ཆེན་པོ་བཞི་ཞེས་སྔ་རབས་པ་རྣམས་ལ་གྲགས་སོ་ཟེར་ལ་རེད་འདི་ཤིང་རྟ་ཆེན་པོ་བཞི་ཞེས་སྔ་རབས་པ་རྣམས་ལ་གྲགས་སོ་ལབ་དུས་སྔ་རབས་པ་དེ་དག་གིས་ཤིང་རྟའི་སྲོལ་འབྱེད་དེ་ལ་བཞི་ཤེར་ཕྱིན་གྱི་མདོ་ཡི་དགོངས་འགྲེལ་གྱུར་པའི་ཤིང་རྟའི་སྲོལ་འབྱེད་དེ་ལ་ཡང་བཞི་རྡོག་རྩིས་རྒྱག་གི་ཡོད་རེད་རེད་བ་ད་དེ་བཞི་པོ་དེ་ག་རེ་རེད་ལབ་ན་རྡོག་རྡོག་ད་ང་ཚོས་བཏོན་ན་འདི་འདྲས་ཀྱིས། འདི་ནི་ལེའོ། ད་ཚིག་ཆ་ཚང་བོ་ནི་གཏོང་གི་མ་ར་ཡིན་པ་ཡིན་ན་དེ་འདྲ་བའི་ཤིང་རྟ་ཆེན་པོ་བཞི་ཞེས་པའི་གི་ཤིང་རྟ་ཆེན་པོ་བཞི་དང། དེ་དག་ཤིང་རྟའི་སྲོལ་འབྱེད་ཡིན་པའི་གི་རྒྱུ་མཚན། གང་བཀོད་བྱས་ཁོ་རང་གི་རང་ལུགས་ལ་དེ་དག་འགོག་ཚུལ་གསལ་བར་བྲིས་ད་དེ་ལས་གི། ཁོ་ཁ་བརྡ་དེ་ར་བ། ད་ཁོང་ཚོ་ག་ལ་གོ་རེད་ཟེར་ན་དེ་འདྲ་བའི་ཤིང་རྟ་ཆེན་པོ་བཞི་ཡོད་རེད་ལབ་དུས་གང་ལ་ད་བསྟན་བཅོས་བཞི་ངོས་འཛིན་བྱས་ནས་ཤིང་རྟ་ཆེན་པོ་བཞི་ཟེར་ལབ་ཀྱི་ར་བ།

ཕན་བདེ་གི་རེད་ཁོ་གཉིས་ཀ་ལ་རེ་བ་ད། རབ་བྱེད་དང་པོའི་སྐབས་སུ་དངོས་པོ་རྣམས་ཀྱི་རང་བཞིན་ནི་རྐྱེན་ལ་སོགས་པ་ཡོད་མ་ཡིན། རྐྱེན་ལྔ་པ་ནི་ཡོད་མ་ཡིན་ལབ་ཚར་བའི་འོག་ལ་དེ་འདུག་བ། རབ་བྱེད་དང་པོའི་ནང་དངོས་པོ་རྣམས་ཀྱི་རང་བཞིན་ནི་རྐྱེན་ལ་སོགས་པ་ཡོད་མ་ཡིན་ཟེར་ལབ་དུས་དེ་ནས་འཕྲོས་པ་རེད། ད་རེ་བ། གལ་ཏེ་དངོས་པོ་ཐམས་ཅད་ལ་རང་བཞིན་ཀུན་ལ་ཡོད་མིན་ན་ཁྱོད་ཀྱི་ཚིག་ཀྱང་རང་བཞིན་མེད་རང་བཞིན་བཟློག་པར་མི་འགྱུར་རོ། རྩོད་པའི་གི་ཕྱོགས་དེ་བྱས་ནས་འཕྲོས་ཡོང་བ་དེ་ག་རེ་ཟེར་ན་རྩོད་ཟློག་གི་ཚིག་རེད།

རྐྱེན་ལ་སོགས་པ་ཡོད་མ་ཡིན་དེ་སླེབས་སོང་ང་རྩོད་ཟློག་གི་ཚིག་དེ་གལ་ཏེ་དངོས་པོ་ཐམས་ཅད་ལ་རང་བཞིན་ཀུན་ལ་ཡོད་མིན་ན་དེ་ཤོ་ལོ་ཀ་གཅིག་དེ་རྩོད་ཟློག་མགོ་ད་ག་ར་རེད་རེད་དོ་ཨ་ད་ག་རང་བྱས་དེ་ནས་ད་སྟོང་ཉིད་བདུན་ཅུ་པ་དེ་ག་བ་ནས་འཕྲོས་རེད་ཟེར་ན་རྩ་ཤེའི་རབ་བྱེད་བདུན་པ་བདུན་པའི་སྐབས་སུ་སྐྱེ་གནས་འཇིག་གསུམ་བརྟག་པའི་རབ་བྱེད་བདུན་པ་དེ་ཏེ་མང་པོ་ཡོད་རེད་རེད་ཁྱོད་ཚོ་ཕལ་ཆེར་བགྲོ་གླེང་གླེང་ཡོད་ར་དེ་དུས་བྱེད་སྟངས་མང་པོ་ཡོད་དུས་ཧོ་ཧོ་དེ་ནས་ཡོད་ར་ད་ཨ་རེད་པ།

རྩ་ཤེས་རང་འདྲ་ཡིན་པ་ཡིན་ན་ཁོ་དཔེ་ཁ་གསལ་པོ་ཅིག་ཡོང་གི་ཡོད་པ་ཡིན་ཙང་འགྲེལ་པའི་ནི་སྐབས་སུ་དེ་འདུག་རྩ་བའི་དེའི་སྐབས་སུ་དེ་འདུག་ཟེར་ནས་ཅིག་ཡོང་དགོས་པ་རེད་དེ་དེ་མི་འདུག་བ་ཟེར་ད་རྒྱུ་མཚན་དེ་འདྲ་ཅིག་གང་ནས་སྒྲོག་དགོས་ཀྱི་ཡོད་ས་རེད་ད་ཡིན་པ་ཡིན་ན་ཡ་ག་ལས་འཇིགས་མེད་དེ་ཀླུ་སྒྲུབ་ཀྱིས་མཛད་པ་མེད་ན་སུས་མཛད་པ་རེད་ཟེར་དྲི་བ་དེ་འདྲས་སླེབས་སོང་ན་ག་རེ་བྱེད་ཡིན་ཨ་ཡ་ཨང་ཡོད་པས།

རྟེན་དང་དབང་དུ་བྱ་བ་དང་ལས་ནི་བསྒོམ་པ་དང་བཅས་པ་རབ་དབྱེ་རྟགས་དང་ལྟུང་བ་དང་ཕན་ཡོན་བཅས་པ་ཡང་དག་བརྗོད་ཅེས་པ་དང་རབ་དབྱེ་ལ་སྟོང་ཉིད་བཅུ་དྲུག་ཟེར་ད་ཁོ་སོ་གཉིས་ནང་ལོགས་ལ་བཅུ་དྲུག་ཐལ་འགྲོ་བོར་བ། དེ་བསྒོམ་པ་ལ་རྣམ་གཡེང་གི། རྟོག་པ་བཅུ་ཡི་གཉེན་པོ་བཅུ་ཟེར་ལབ་དུས་ཉི་ཤུ་རྩ་དྲུག་ཆགས་འགྲོ་བོར་འདུག་རེད། དེ་ནི་རྟེན་དང་དབང་དུ་བྱ་བ་དང་ལས་དང་བསྒོམ་པ་ལབ་པ་ཡིན་ན་ག་ཚོད་ཆགས་སོང་ཟེར་ན་སུམ་ཅུ་ཆགས་སོང།

སྟོང་ཉིད་བཅུ་དྲུག་མར་གྲངས་ཀ་བྱེད་ཡོང་དུས་གང་ན་རང་གི་མཚན་ཉིད་སྟོང་པ་ཉིད་ཀྱི་སྟེང་དུ་དངོས་པོ་མེད་པ་སྟོང་པ་ཉིད་བགྲང་རྒྱུ་དངོས་པོ་མེད་པ་སྟོང་པ་ཉིད་དང་དངོས་པོ་མེད་པའི་ངོ་བོ་ཉིད་སྟོང་པ་ཉིད་བགྲང་རྒྱུ་ཡིན་པ་ལ་དང་པོ་དོར་ནས་ཟེར་ན་དངོས་པོ་མེད་པ་སྟོང་པ་ཉིད་ལབ་པ་དེ་ཕར་གཡུག་བྱས་ནས་མི་དམིགས་པ་སྟོང་པ་ཉིད་བགྲང་བ་སྟེ། དེ་ནི་རྩ་བ་དང་འགལ་ལོ། ད་ཞེའུ་མང་པོ་ཡོང་གི་རེད་རེད་ད་ཁྱེད་ཚོ་དོ་སྣང་བྱུང། ད་རྩ་བ་དང་འགལ་ལོ་ཞེས་པའི་གི་རྩ་བ་དེ་ག་རེ་རེད་ཟེར་ན་ཡ།